ཨ་ཕི་རི་ཀའི་འདམ་ཉོག་ཅན་གྱི་གཙང་པོ་ཆེ་ཤོས་ནང། ཆུ་སྲིན་གཉིས་ཀྱིས་མགོ་བོ་ཆུ་ཁར་བཏོན་ནས་བསྡད་ཡོད། ཆུ་སྲིན་གཅིག་ནི་ཧ་ཅང་ཆེན་པོ་ཡོད་པ་དང། གཞན་དེ་ནི་དེ་ཙམ་ཆེན་པོ་མེད། གཟུགས་སྟོབས་ཆེ་བའི་ཆུ་སྲིན་དེས། དེ་རིང་ཉིན་གུང་ངའི་ཁ་ལག་ག་རེ་ཟ་འདོད་ཡོད་པ་ཁྱེད་ཀྱིས་ཤེས་སམ་ཞེས་དྲིས། ཆུ་སྲིན་ཆུང་བ་དེས་ཤེས་ཀྱི་མེད་ག་རེ་རེད་དམ་ཞེས་དྲིས། ཆུ་སྲིན་ཆེ་བ་དེས་ཁ་གཉེར་ཞིང། དཀར་ལ་རྣོ་བའི་སོ་བསྟན་ནས། དེ་རིང་ཉིན་དགུང་གི་ཟས་ལ་ཕྲུ་གུ་ཆེན་པོ་ཞིག་ཟ་འདོད་འདུག་ཅེས་ལབ། ཆུ་སྲིན་ཆུང་བ་དེས་ངས་ཉ་མ་གཏོགས་ཕྲུ་གུ་ཟ་ཡི་མེད་ཅེས་ལབ། ཆུ་སྲིན་ཆེ་བ་དེས་ཨོ་ཨོ་ཟེར་ཞིང་ངས་མནའ་སྐྱེལ་ཆོག་གལ་སྲིད་ད་ལྟ་ཕྲུ་གུ་རྒྱགས་རིལ་རིལ་ཞིག་ཆུ་རྐྱལ་རྒྱག་བཞིན་ཡོད་ན་ཁྱེད་རང་གིས་ཟ་ཐེངས་གཅིག་ལ་མིད་ཁྱུར་གཏོང་གི་རེད་ཞེས་ལབ། ཆུ་སྲིན་ཆུང་བ་དེས་ངས་ནམ་ཡང་ཟ་ཡི་མ་རེད་ཕྲུ་གུ་ནི་ཧ་ཅང་མཁྲེགས་པོ་དང་ལྡད་རྒྱག་ཁག་པོ་ཡོད་པ་མ་ཟད་ཛོར་པོ་ཁག་ཏིག་ཅན་རེད་ཅེས་ལབ། ཆུ་སྲིན་ཆེ་བ་དེས། མཁྲེགས་པོ་དང་ལྡད་རྒྱག་ཁག་པོ་ཛོར་པོ་དང་ཁག་ཏིག་ཨེ། གླེན་པ། ཆོ་མེད་པ་ག་རེ་ཤོད་ཀྱི་ཡོད། ཕྲུ་གུ་ནི་ཚོན་པོ་དང་ཞིམ་པོ་ཡོད་ཅེས་ལབ། ཆུ་སྲིན་ཆུང་བ་དེས། ཕྲུ་གུ་ནི་བྲོ་བ་ཧ་ཅང་ཁག་ཏིག་ཅན་རེད། ཁྱེད་རང་གིས་མ་བཟས་གོང་ལ་མངར་མོ་བྱུག་དགོས་ཀྱི་ཡོད་ཅེས་ལབ། ཆུ་སྲིན་ཆེ་བ་དེས། ཕྲུ་གུ་ནི་ཉ་ལས་ཆེ་བ་ཡོད་པས་ཟ་རྒྱུ་མང་པོ་རག་གི་རེད་ཅེས་ལབ། ཆུ་སྲིན་ཆེ་བ། ཆུང་བ་དེས། ཁྱེད་རང་འདོད་རྔམ་ཆེན་པོ་འདུག་གཙང་པོ་འདིའི་ནང་གི་ཆུ་སྲིན་འདོད་རྔམ་ཆེ་ཤོས་དེ་རེད་ཅེས་ལབ། ཆུ་སྲིན་ཆེ་བ་དེས། ང་ནི་གཙང་པོ་འདིའི་ནང་གི་ཆུ་སྲིན་བློ་ཁོག་ཆེ་ཤོས་དེ་ཡིན། ཆུའི་ནང་ནས་ཐོན་ཏེ་ནགས་ཚལ་བརྒྱུད་གཞིས་གྲོང་ནང་ཕྲུ་གུ་ཟ་བར་འགྲོ་ཕོད་མཁན་ང་གཅིག་པུ་ཡིན་ད་ལབ། ཆུ་སྲིན་ཆུང་བ་དེས། ཁྱེད་རང་གིས་ཐེངས་གཅིག་རང་ལས་ཕྱིན་མེད་པ། དེ་དུས་ཕྲུ་གུ་ཚོས་ཁྱེད་རང་ཡོང་བ་མཐོང་ནས་བྲོས་སོང་ཞེས་ལབ། ཆུ་སྲིན་ཆེ་བ་དེས། ཧི། འོན་ཀྱང་དེ་རིང་ང་འགྲོ་ན། ཁོང་ཚོས་རྩ་བ་ནས་མཐོང་གི་མ་རེད་ཅེས་ལབ། ཆུ་སྲིན་ཆུང་བ་དེས། མཐོང་དང་མཐོང་ཁྱེད་རང་ཆེན་པོ་དང་མདོག་ཉེས་པོ་ཡོད་ཙང་ཁོང་ཚོས་ཐག་རིང་པོ་ནས་མཐོང་གི་རེད་ཅེས་ལབ། ཆུ་སྲིན་ཆེ་བ་དེས། སླར་ཡང་ཁ་གཉེར་བ་ན། འཇིགས་སུ་རུང་བའི་སོ་རྣམས་གྲི་ལ་ཉི་འོད་ཕོག་པ་ནང་བཞིན་འོད་འཚེར། ཁོས། ང་སུས་ཀྱང་མཐོང་གི་མ་རེད། ང་སུས་ཀྱང་མཐོང་གི་མ་རེད། ད་རེང་ང་ལ་འཆར་གཞི་དང་ཐབས་ཇུས་ཡག་པོ་ཞིག་ཡོད་ཅེས་ལབ། ཆུ་སྲིན་ཆུང་བ་དེས་ཐབས་ཇུས་ཡག་པོ་ཨེ། ཁྱེད་རང་གི་མི་ཚེའི་ནང་སྤྱང་གྲུང་ལྡན་པའི་བྱ་བ་གང་ཡང་བྱས་མྱོང་མེད། གཙང་པོ་འདིའི་ནང་ཁྱེད་རང་གླེན་རྟགས་ཆེ་ཤོས་དེ་ཡིན་པ་ཞེས་ལབ། ཆུ་སྲིན་ཆེ་བ་དེས་ང་ནི་གཙང་པོ་འདིའི་ནང་ཆུ་སྲིན་སྤྱང་ཤོས་དེ་ཡིན། དེ་རིང་ངས་ཉིན་གུང་ཁ་ལག་ཕྲུ་གུ་རྒྱགས་རིལ་རིལ་ཞིག་བཟས་ནས་ཐུགས་སྤྲོ་གཏོང་གི་ཡིན། ཁྱེད་རང་གཙང་པོ་འདིའི་ནང་ལྟོགས་སྐོམ་བརྒྱབ་ནས་སྡོད། ག་ལེར་བཞུགས་ཨ་ཞེས་ལབ། ཆུ་སྲིན་ཆེ་བ་དེ་རྐྱལ་བརྒྱབ་ནས་ཆུ་ལས་ཐོན་ནས་ཕྱིན། གཙང་པོའི་མཐའ་ལ་འདམ་ཉོག་འགོས་པའི་སེམས་ཅན་ཆེན་པོ་ཞིག་ལངས་ནས་བསྡད་ཡོད། དེ་ནི་མཚོ་ཕག་གྲོད་ལུག་རེད། མཚོ་ཕག་གྲོད་ལུག་གིས། ཝེ། ཝེ། ཉི་མ་ཚ་བོ་འདི་འདྲ་ལ་ཁྱེད་རང་ཆུ་ནས་ཐོན་ཏེ་ག་བར་འགྲོ་གི་ཡིན་ཞེས་དྲིས། ཆུ་སྲིན་ཆེ་བས་ང་ལ་འཆར་གཞི་དང་ཐབས་ཇུས་ཡག་པོ་ཞིག་ཡོད་ཅེས་ལབ། མཚོ་ཕག་གྲོད་ལུག་གིས། ཨོ། གྲོགས་པོ། ངས་ཐག་བཅད་ནས་བཤད་ཆོག་ཁྱེད་རང་ལས་ཀ་སྡུག་ཅག་ཅིག་བྱེད་པར་འགྲོ་གི་འདུག་ཅེས་ལབ། ཆུ་སྲིན་གྱིས་མཚོ་ཕག་གྲོད་ལུག་ལ་ཁ་གཉེར་ཙམ་བྱས་ནས། ང་ནི་གྲོད་ཁོག་ལྟོགས་ནས་བཟོད་ཐབས་བྲལ། ཟ་རྒྱུ་ཞིམ་པོ་གང་ཡོད་དེ་རུ་འགྲོ་ཞེས་ལབ། མཚོ་ཕག་གྲོད་ལུག་གིས། ཟ་རྒྱུ་ཞིམ་པོ་དེ་གང་རེད་ཅེས་དྲིས། ཆུ་སྲིན་གྱིས་ཚོད་དཔག་བྱོས་དང། དེ་ནི་རྐང་པ་གཉིས་བཙུགས་ནས་འགྲོ་མཁན་ཞིག་རེད་ཅེས་ལབ། མཚོ་ཕག་གྲོད་ལུག་གིས་ཁྱེད་རང་དངོས་གནས་ཕྲུ་གུ་བཟའ་བར་འགྲོ་མཁན་ཡིན་གྱི་མ་རེད་པ་ཞེས་དྲིས། ཆུ་སྲིན་གྱིས་ཡིན་ཡིན་ང་ཕྲུ་གུ་བཟའ་བར་འགྲོ་གི་ཡིན་ཞེས་ལབ། མཚོ་ཕག་གྲོད་ལུག་གིས་ཨོ། མདོག་ངན་འདོད་རྔམ་ཅན་སེམས་པ་ནག་པོ་ཁྱེད་རང་བཟུང་ནས་ཆུ་བཙོས་བརྒྱབ་སྟེ་ཤ་ཁུ་བཟོས་ན་ཏག་ཏག་རེད་ཅེས་ལབ། ཆུ་སྲིན་གྱིས་མཚོ་ཕག་གྲོད་ལུག་ལ་ཁྲེལ་དགོད་ཆེན་པོ་བྱས་ནས། ཁྱ་རེ་ཁྱོ་རེའི་ངང་ཤིང་ནགས་ནང་དུ་ཕྱིན། ཤིང་ནགས་ནང་ནས་ཁོ་ལ་གླང་ཆེན་སྣ་རིང་ཐུག། སྣ་རིང་ནི་ཤིང་སྡོང་རྩེ་ནས་ལོ་མ་འཐོག་བཞིན་ཡོད་པས་ཆུ་སྲིན་སླེབས་པ་མ་ཚོར། དེར་བརྟེན་ཆུ་སྲིན་གྱིས་གླང་ཆེན་གྱི་རྐང་པར་སོ་བརྒྱབ། སྣ་རིང་གིས་སྐད་ཤུགས་ཆེན་པོས་ཨ་ཚ་ཚ་ཚ། སོ་རྒྱག་མཁན་སུ་ཡིན། ཨོ། ཁྱོད། ཆུ་སྲིན་མདོག་ངན་ཁྱོད་རེད་དོ། ཁྱེད་རང་འདམ་ཆུའི་ནང་མ་བསྡད་པར་འདིར་ག་རེ་བྱེད་ཀྱི་ཡོད། ཅེས་ལབ། ཆུ་སྲིན་གྱིས་ང་ལ་འཆར་གཞི་དང་ཐབས་ཇུས་ཡག་པོ་ཞིག་ཡོད་ཅེས་བཤད། རཏྣ་རིན་གྱིས། ཁྱེད་རང་ལ་འཆར་གཞི་དང་ཐབས་ཇུས་ངན་པ་ཞིག་ཡོད་ཟེར་གྱི་ཡོད་དམ། ཁྱོད་ཀྱིས་མི་ཚེ་ནང་བྱ་བ་བཟང་པོ་ག་རེ་བྱེད་མྱོང་ཡོད་ཅེས་ལབ། གཟུགས་སྟོབས་ཆེ་བའི་ཆུ་སྲིན་གྱིས་སྣ་རིང་ལ་ཁ་གཉེར་ནས། ང་ཉིན་གུང་ཁ་ལག་ཆེད་དུ་ཕྲུ་གུ་ཞིམ་པོ་ཞིག་བཙལ་བར་འགྲོ་གི་ཡོད། ཉན་ནས་སྡོད་ཨ། ངས་རུས་པ་ཟ་བའི་སྒྲ་གོ་གི་རེད་ཅེས་ལབ། སྣ་རིང་གིས་ཨོ། སེམས་ནག་མདོག་ངན། འདྲེ་ངན་ཁྱོད་ཆུ་ཁོལ་ནང་བཙོས་ནས་འདུར་བར་ཤོག་ཅེས་ལབ། ཆུ་སྲིན་གྱིས་ཁྲེལ་དགོད་ཆེན་པོ་བྱས་ནས་ཤིང་ནགས་མཐུག་པོ་དེའི་ནང་ཕྱིན། གང་འཚམ་ནས་ཁོ་ལ་སྤྲེའུ་ཨ་ལི་མ་ཐུག། ཨ་ལི་མ་ནི་ཤིང་སྡོང་ཞིག་གི་སྒང་ལ་ཤིང་འབྲས་ཟ་བཞིན་ཡོད། ཨ་ལི་མས། ཨོའི། ཆུ་སྲིན། ཁྱེད་རང་འདིར་ག་རེ་བྱེད་དུ་ཡོང་བ་ཡིན་ཞེས་དྲིས། ཆུ་སྲིན་གྱིས་ང་ལ་འཆར་གཞི་དང་ཐབས་ཇུས་ཡག་པོ་ཞིག་ཡོད་ཅེས་བཤད། ཨ་ལི་མས་ཤིང་འབྲས་ཏོག་ཙམ་ཟོ་དང་ཞེས་ལབ། ཆུ་སྲིན་གྱིས་ང་ལ་ཤིང་འབྲས་ལས་ཡག་པ་ཞིག་ཟ་རྒྱུ་ཡོད་ཅེས་བཤད། ཨ་ལི་མས་ངའི་བསམ་པར་ཤིང་འབྲས་ལས་ཡག་པ་ཟ་རྒྱུ་ཅང་ཨེ་ཡོད་ཞེས་ལབ། ཆུ་སྲིན་ཆེ་བ་དེས་ཧ་ཧ་ཞེས་གད་མོ་དགོད་བཞིན། དེ་རིང་ང་ཡི་ཟ་རྒྱུ་དེར་མཛུབ་མོ་སེན་མོ་གྲུ་མོ་དང་རྐང་པ་ལག་པ་དཔུང་པ་ཡོད་ཅེས་ལབ། ཨ་ལི་མ་ངོ་མདོག་འགྱུར་ནས་འདར་སིལ་སིལ་ངང། ཁྱེད་རང་དངོས་གནས་ཕྲུ་གུ་བཟའ་བར་འགྲོ་མཁན་ཡིན་གྱི་མ་རེད་པ་ཞེས་དྲིས། ཆུ་སྲིན་གྱིས། ཡིན་ཡིན་ང་འགྲོ་མཁན་ཡིན། དུག་ལོག་དང་མཉམ་དུ་བཟའ་གི་ཡིན། དུག་ལོག་དང་མཉམ་དུ་བཟའ་ན་བྲོ་བ་ཆེ་བ་འདུག་ཅེས་ལབ། ཨ་ལི་མས། ཨོ། མདོག་ཉེས་འཚོར་པོ་ཁྱེད་ཀྱི་མིད་པར་དུག་ཚལ་འགག་ནས་ཤི་བ་ཤོག་ཞེས་ལབ། ཆུ་སྲིན་གྱིས་ཨ་ལི་མ་ལ་ཁ་གཉེར་ཙམ་བྱས་ནས། ངས་སྤྲེའུ་ཡང་ཟ་གི་ཡོད་ཅེས་ཟེར་བཞིན་ཁ་ཆེན་པོ་གདངས་ནས་ཨ་ལི་མ་ཡོད་སའི་ཤིང་སྡོང་དེར་སོ་བརྒྱབ་པས་དེ་འགྱེལ། དེ་ནས་དེ་མ་ཐག་ཨ་ལི་མས་ཡལ་ག་འཇུས་ནས་ཤིང་སྡོང་གཞན་ཞིག་གི་ཐོག་ལ་མཆོངས། གང་འཚམ་ནས་ཆུ་སྲིན་ཆེ་བ་ལ་བྱིའུ་ཁྲ་ཁྲ་ཐུག། བྱིའུ་ཁྲ་ཁྲ་ནི་ཚ་ལུ་མའི་སྡོང་པོ་ཞིག་གི་སྒང་ལ་བྱིའུ་ཚང་བཟོ་བཞིན་ཡོད། བྱིའུ་ཁྲ་ཁྲས་ཨོའི། གཟུགས་སྟོབས་ཆེ་བའི་ཆུ་སྲིན་ལགས། ནམ་རྒྱུན་ཁྱེད་རང་ཤིང་ནགས་འདིར་མཐོང་མྱོང་མི་འདུག་ཅེས་ལབ། ཆུ་སྲིན་གྱིས། ཨ། ང་ལ་འཆར་གཞི་དང་ཐབས་ཇུས་ཡག་པོ་ཞིག་ཡོད་ཅེས་བཤད། བྱིའུ་ཁྲ་ཁྲས་དེ་ཇུས་ངན་ཞིག་ཡིན་གྱི་མ་རེད་པ་ཞེས་དྲིས། ཆུ་སྲིན་གྱིས་ཇུས་ངན་ཨེ། ཇུས་ངན་ག་ལ་ཡིན། ཇུས་བཟང་ཞིག་ཡིན་ཞེས་བཤད། དེ་རིང་ང་ཡི་ཁ་ཟས་ནི་བྲོ་བ་ཆེ་ལ་རོ་བཅུད་ལྡན། ཤ་རྩ་ཚོན་པོ་ལས་ཀྱང་ཞིམ། ལྡད་དང་འཆའ་དང་ལྕེ་ལྡག་བྱས། ཁ་རུ་མུར་བཞིན་ཧྲོབ་ཧྲོབ་ཟེར། དྲན་པ་ཙམ་གྱིས་འགྲམ་ཆུ་ཤོར་ཞེས་བཤད། བྱིའུ་ཁྲ་ཁྲས་དེ་ཏན་ཏན་ལུམ་འབྲས་ཡིན་གྱི་རེད། ཤིང་ཏོག་ལུམ་འབྲས་ནི་ངའི་ཁ་ལག་དགའ་ཤོས་དེ་ཡིན། གཅིག་བྱས་ན་དེ་ཚེར་ལུམ་རེད། ཡང་མིན་ན་ལུམ་འབྲས་དམར་པོ་ཡིན་གྱི་རེད་ཅེས་ལབ། གཟུགས་སྟོབས་ཆེ་བའི་ཆུ་སྲིན་དེ་གད་མོ་བགད་དང་མ་བགད་བགད་པས་སོ་སྒྲ་ཡང་ཧྲག་ཧྲག་ཏུ་གྲགས། ཆུ་སྲིན་གྱིས་ལུམ་འབྲས་བཟའ་ཡི་མ་རེད། ཕྲུ་གུ་ཆུང་ཆུང་དང་སྐབས་རེ་བྱིའུ་ཡང་བཟའ་ཡི་རེད་ཅེས་ཟེར་བཞིན། བྱིའུ་ཏྲ་ཏྲ་ལ་སོ་བརྒྱབ་པས། ཁོ་དངངས་ཏེ་འཕུར། འོན་ཀྱང། བྱ་སྒྲོ་རིང་པོ་སྙིང་རྗེ་མོ་ཁ་ཤས་བཟུང་འདུག། བྱིའུ་ཏྲ་ཏྲ་འཇིགས་སྐྲག་ངང་སྐད་རྒྱག་བཞིན་ཐག་རིང་དུ་འཕུར་བ་དང། བྱ་སྒྲོ་ཆུ་སྲིན་གྱི་ཁ་ནང་དུ་ལྷག་པ་རེད། དེ་རྗེས་གཟུགས་སྟོབས་ཆེ་བའི་ཆུ་སྲིན་དེ་ཤིང་ནགས་ཀྱི་མཐའ་གཞན་ཞིག་ལ་འབྱོར་ནས་ཉི་འོད་ཡོད་སར་སླེབས། ཁོས་གཞིས་གྲོང་དེ་ཐག་ཉེར་ཡོད་པ་མཐོང། ཨོའོ། ཨོ། ཞེས་སྐད་ཤུགས་ཆེན་པོས་ཆིག་ལབ་རྒྱག་བཞིན། ཧ་ཧ། ཤིང་ནགས་དཀྱིལ་ལ་གོམ་པ་རྒྱག་དགོས་བྱུང་བས་གྲོ་ཁོག་ཞེ་དྲག་ལྟོགས་བྱུང། དེ་རིང་ཕྲུ་གུ་གཅིག་གིས་རྒྱགས་ས་མ་རེད། ཕྲུ་གུ་རྒྱགས་རིལ་རིལ་གསུམ་མ་བཟས་ན་རྒྱགས་ས་མ་རེད་ཅེས་ལབ། ཁོ་གཞིས་གྲོང་གི་ཕྱོགས་སུ་འགྲོ་འགོ་བཙུགས། གཟུགས་སྟོབས་ཆེ་བའི་ཆུ་སྲིན་དེ་བེ་ཏའི་སྡོང་པོ་མང་པོ་ཡོད་ས་ཞིག་ལ་ཕྱིན། གཞིས་གྲོང་གི་ཕྲུ་གུ་རྣམས་དེར་བེ་ཏའི་འབྲས་བུ་འཐུ་བར་ཡོང་བ་ཁོས་ཤེས་ཀྱི་ཡོད། སྡོང་པོ་ཧ་ཅང་རིང་པོ་ཡོད་པས་ཕྲུ་གུ་ཚོས་ཡར་འཛེག་ཐུབ་ཀྱི་མེད། འོན་ཀྱང་དུས་རྒྱུན་བེ་ཏའི་འབྲས་བུ་མང་པོ་ཡོད་ས་ལ་ཟག་གི་ཡོད། འོན་ཀྱང་དུས་རྒྱུན་བེ་ཏའི་འབྲས་བུ་མང་པོ་ས་ལ་ཟག་གི་ཡོད། གཟུགས་སྟོབས་ཆེ་བའི་ཆུ་སྲིན་དེ་ས་ལ་ཟགས་པའི་བེ་ཏའི་འབྲས་བུ་དང་ཡལ་ག་རྣམས་བསྒྲུགས། ཁོས་ཐབས་བྱུས་དང་པོ། ངའི་ཕྲུ་གུ་དང་པོ་དེ་ཟ་རན་སོང་ཞེས་ཤུབ་ཤུབ་ངང་ཆིག་ལབ་བརྒྱབ། ཁོས་བེ་ཏའི་ཡལ་ག་མཆེ་བའི་བར་དུ་བཟུང། སྦར་མོས་བེ་ཏའི་འབྲས་བུ་བཟུང་ཞིང་མཇུག་མ་སར་བཙུགས་ཏེ་ཡར་ལངས་ནས་བསྡད། ཁོས་བེ་ཏའི་ཡལ་ག་དང་འབྲས་བུ་རྣམས་ཡག་པོར་ཉར་ཡོད་སྟབས། ཁོ་རང་བེ་ཏའི་སྡོང་པོའི་ཁྲོད་དུ་སྐྱེས་པའི་སྡོང་པོ་ཆུང་ཆུང་ཞིག་དང་འདྲ་པོ་ཡོད། གང་འཚམ་ནས་ཕྲུ་གུ་གཉིས་སླེབས། ཁོ་གཉིས་ནི་གཅེན་གཅུང་ཡིན། གཅེན་པོའི་མིང་ལ་དགའ་དགའ་དང། གཅུང་མོའི་མིང་ལ་སྐྱིད་སྐྱིད་ཟེར། ཁོ་གཉིས་བེ་ཏའི་འབྲས་བུ་སྒྲུག་པར་ཡོང། འོན་ཀྱང་ཆུ་སྲིན་གྱིས་འབྲས་བུ་ཚང་མ་བསྒྲུགས་ཟིན་པས་ཁོ་གཉིས་ལ་གཅིག་ཀྱང་མ་རག། དགའ་དགའ་ཡིས་ཨོ་ལྟོས་དང་སྡོང་པོ་ཕ་གི་གཞན་ལས་ཆུང་བ། སྡོང་པོ་ཕ་གི་གཞན་ལས་ཆུང་བ་ཡོད་པ་མ་ཟད་འབྲས་བུས་ཁེངས་འདུག་ཁྱེད་རང་གིས་ང་ལ་རོགས་པ་བྱས་ན་ངས་ལས་སླ་པོའི་ངང་འཛེག་ཐུབ་པ་འདུག་ཅེས་བཤད། དགའ་དགའ་དང་སྐྱིད་སྐྱིད་རྦད་དེ་སྡོང་པོ་ཆུང་ཆུང་དེའི་ཕྱོགས་སུ་རྒྱུགས། གཟུགས་སྟོབས་ཆེ་བའི་ཆུ་སྲིན་དེ་ཡལ་གའི་གསེང་ནས་གཟབ་གཟབ་ཀྱིས་བལྟས་པས། ཁོ་གཉིས་ཐག་ཉེ་རུ་ཉེ་རུ་ཡོང་བ་མཐོང། ཁོས་ལྕེ་ལྡག་བརྒྱབ་ཞིང་ཟ་འདོད་ལངས་ནས་ཁ་ཆུ་འཛར། གློ་བུར་དུ་སྐད་སྒྲ་ཆེན་པོ་ཞིག་གྲགས། དེ་ནི་མཚོ་ཕག་གྲོད་ལུག་རེད། ཁོས་ཤིང་ནགས་གསེབ་ནས་ཆག་སྒྲ་དང་སྣ་ནས་ཤུ་སྒྲ་སྒྲོག་ཞིང་མགོ་སྒུར་སྒུར་ངང་རྒྱུགས་ཡོང། མཚོ་ཕག་གྲོད་ལུག་གིས་དགའ་དགའ་སྐྱིད་སྐྱིད་གཟབ་གཟབ་བྱོས་དེ་བེ་ཏའི་སྡོང་པོ་མ་རེད། དེ་ནི་གཟུགས་སྟོབས་ཆེ་བའི་ཆུ་སྲིན་ཁོ་རེད། ཁོས་ཁྱེད་རང་གཉིས་ཟ་རྩིས་བྱེད་ཀྱི་ཡོད་རེད་ཅེས་སྐད་བརྒྱབ། མཚོ་ཕག་གྲོད་ལུག་གིས་གཟུགས་སྟོབས་ཆེ་བའི་ཆུ་སྲིན་ལ་ཐད་ཀར་བརྡུངས། ཁོས་མགོ་ཆེན་པོ་དེ་ཆུ་སྲིན་ལ་བརྡུངས་པས་ཆུ་སྲིན་ས་ལ་ཁ་སྦུབ་ལོག། ཆུ་སྲིན་གྱིས་ཨ་རུ་མ་བརྡུང་དང་སྲོག་སྐྱོབ་རོགས་ཞེས་སྐད་ཤོར། དགའ་དགའ་དང་སྐྱིད་སྐྱིད་གཉིས་མགྱོགས་མྱུར་ངང་གཞིས་གྲོང་གི་ཕྱོགས་སུ་བྲོས། ཆུ་སྲིན་མཁྲེགས་པོ་ཡོད་སྟབས་མཚོ་ཕག་གིས་ཀྱང་གནོད་པ་བྱས་མ་ཐུབ། གཟུགས་སྟོབས་ཆེ་བའི་ཆུ་སྲིན་ཁོ་ཡར་ལངས་ནས་ཕྲུ་གུ་རྩེད་ཐང་གི་ཕྱོགས་སུ་ཕྱིན། ཁོས། ཐབས་ཇུས་གཉིས་པ་འདི་གཏན་གཏན་ལམ་འགྲོ་ཡོང་གི་རེད་ཅེས་ཆིག་ལབ་བརྒྱབ། སྐབས་དེ་དུས་རྩེད་ཐང་ལ་ཕྲུ་གུ་གཅིག་ཀྱང་མེད། ཚང་མ་འཛིན་གྲྭར་ཡོད་པ་རེད། གཟུགས་སྟོབས་ཆེ་བའི་ཆུ་སྲིན་གྱིས། ཤིང་དུམ་ཆེན་པོ་ཞིག་རྩེད་ཐང་གི་དཀྱིལ་དུ་བོར། དེ་ནས་ཁོ་རང་དེའི་སྒང་ལ་འཕྲེད་ཉལ་བྱས། མཇུག་མ་རྐང་འོག་ཏུ་བཅུག། མགྱོགས་རེད། རྩེད་ཆས་ངོ་མ་འདྲ་པོ་ཆགས། སློབ་གྲྭ་གྲོལ་བ་དང་ཕྲུ་གུ་ཚང་མ་རྩེད་ཐང་ལ་རྒྱུག་ཤར་གློད་ནས་ཡོང། ཁོས། ཁོ་ཚོས། ལྟོས་དང། མགྱོགས་རེད་རྩེད་ཆས་གསར་པ་ཞིག་འདུག་ཅེས་ཚང་མས་འཚང་ཁ་ཤིག་ཤིག་ངང་སྐད་བརྒྱབ། དང་པོ་ང་ཡིན། ཕྱོགས་གཞན་དེར་ང་སྡོད་ཀྱི་ཡིན། ང་དང་པོ་རྩེ་གི་ཡིན། ང་ཡང་ང་ཡང་ཞེས། ཕྲུ་གུ་ཚང་མ་མཉམ་དུ་སྐད་བརྒྱབ་རེད་ད་རྩེད་ཐང་སྒང་ལ། དེ་ནས་ཕྲུ་གུ་གཞན་ལས་ལོ་ན་རྒན་པའི་བུ་མོ་ཞིག་གིས་འགྱོག་རེས་རྩེད་ཆས་འདི་མགོ་རྡོག་རྡོག་ཁྱད་མཚར་ཞིག་འདུག་མི་འདུག་གམ། གང་ལ། དེའི་སྒང་ལ་རྩེད་མོ་རྩེས་ན་འགྲིག་གི་ཡོད་ན་ཞེས་ལབ། གཞན་པ་ཚོས་འགྲིག་དང་འགྲིག། འདི་མཁྲེགས་མདོག་ཁ་པོ་ཞིག་འདུག་ཅེས་ལབ། གཟུགས་སྟོབས་ཆེ་བའི་ཆུ་སྲིན་གྱིས་མིག་ཡ་གཅིག་ཅུང་ཟད་གདངས་ནས་བལྟས་པས། ཕྲུ་གུ་ཚོས་འཚང་ཁ་ཤིག་ཤིག་ངང་ཁོའི་མཐའ་འཁོར་བསྐོར་ནས་ཡོད་པ་མཐོང། ཁོས་ཕྲུ་གུ་གཅིག་ངའི་མགོའི་སྒང་ལ་ཞོན་སོང་ན་ངས་ཧོབ་སྟེ་འཐེན་ནས་སོ་ཞིམ་པོ་ཞིག་རྒྱག་དགོས་བསམས། སྐབས་དེར་སྨུག་པོ་གཅིག་ཧོབ་སྟེ་རྩེད་ཐང་ཐོག་མཆོངས་ནས། ལྕང་ལྕང་ཁྲུལ་ཁྲུལ་སྒང་ལ་འཛེགས། དེ་ནི་སྤྲེའུ་ཨ་ལི་མ་རེད། ཨ་ལི་མས་སྐད་ཤུགས་ཆེན་པོས་ཕྲུ་གུ་ཚོ་ལ། བྲོས་བྲོས་ཚང་མ་བྲོས་རྒྱུགས། འདི་མགྱོགས་རའི་རྩེད་ཆས་མ་རེད། དེ་ནི་གཟུགས་སྟོབས་ཆེ་བའི་ཆུ་སྲིན་ཁོ་རེད། ཁོས་ཁྱེད་རང་ཚོ་ཟ་རྩིས་བྱེད་ཀྱི་ཡོད་རེད་ད་ཅེས་སྐད་བརྒྱབ། ཕྲུ་གུ་ཚོས་སྐད་རྒྱག་བཞིན་བྲོས་ཕྱིན། སྤྲེའུ་ཨ་ལི་མ་ཤིང་ནགས་ནང་ཕྱིར་ལོག། ཆུ་སྲིན་ཁོ་རྩེད་ཐང་ལ་གཅིག་པུར་ལྷག་པ་རེད། ཁོས་སྤྲེའུ་ལ། དམོད་མོ་རྒྱག་བཞིན། ཁྱ་རེ་ཁྱོ་རེར་རྩི་ཤིང་དཀྱིལ་ལ་ཡིབ་པ་རེད། ད་ང་ཞེ་དྲག་ལྟོགས་འདུག། ཉུང་མཐར་ཕྲུ་གུ་བཞི་མ་བཟས་ན་རྒྱགས་ས་མ་རེད་ལབ། གཟུགས་སྟོབས་ཆེ་བའི་ཆུ་སྲིན་དེ་སུས་ཀྱང་མ་མཐོང་བ་བྱས་ནས་གཞིས་གྲོང་གི་མཐར་ཕྱིན། དེ་ནས་ཁོ་ཁྲོམ་འདུས་ཚོགས་གྲབས་ཡོད་པའི་ས་ཆ་ཞིག་ལ་སླེབས། དེར་འཁྱགས་ཤུད་གློད་ས་དང་ལྕང་ལྕང་ཁྲུལ་ཁྲུལ། གློག་གི་མོ་ཏྲ་སོགས་ཡོད་ལ་མི་རྣམས་ཀྱིས་ཨ་ཤོམ་བརྔོས་མ་དང་བྱི་རིལ་ཡང་འཚོང་གི་ཡོད། དེར་ཞོན་རྩེད་འཁོར་ལོ་ཆེན་པོ་ཞིག་ཀྱང་ཡོད། ཞོན་རྩེད་འཁོར་ལོ་དེ་ནི་ཤིང་ལས་བཟོས་པའི་རྟ་དང་སེང་གེ། སྟག། ཉ། འབྲུག་སོགས་ལ་ཞོན་ནས་སྐོར་ར་བརྒྱབ་པའི་ཕྲུ་གུའི་རྩེད་ཆས་ཤིག་ཡིན། གཟུགས་སྟོབས་ཆེ་བའི་ཆུ་སྲིན་གྱིས་ལྕེ་ལྡག་རྒྱག་བཞིན་ཐབས་བྱུས་གསུམ་པ་ཞེས་བཤད། ཁོས་སུས་ཀྱང་མ་མཐོང་བར་ཞོན་རྩེར། ཞོན་རྩེད་འཁོར་ལོ་ཡོད་སར་ཕྱིན་ནས་སེང་གེ་དང་འབྲུག་གཉིས་ཀྱི་དབར་ལ་བསྡད། ཁོའི་རྐང་པ་གཉིས་སར་བཙུགས་ནས་ཙོག་གེར་བསྡད། ཁོ་ཞོན་རྩེད་འཁོར་ལོའི་ཤིང་གི་ཆུ་སྲིན་འདྲ་པོ་ཆགས། གང་འཚམས་ནས་ཕྲུ་གུ་ཚང་མ་འཚང་ཁ་ཤིག་ཤིག་ངང་ནས་འཛོམས། འགའ་ཞིག་ཞོན་རྩེད་འཁོར་ལོ་ཡོད་སར་རྒྱུགས། ཁོ་ཚོ་དགའ་སྣང་གིས་ཁེངས། ཕྲུ་གུ་གཅིག་གིས། ང་འབྲུག་ལ་ཞོན་གྱི་ཡིན་ལབ། གཞན་ཞིག་གིས། ང་རྟ་དཀར་པོ་སྙིང་རྗེ་མོ་དེ་ལ་ཞོན་གྱི་ཡིན་ཞེས་ལབ། ཡང་གཞན་ཞིག་གིས། ང་སེང་གེ་ལ་ཞོན་གྱི་ཡིན་ཞེས་ལབ། བུ་མོ་བཟང་མོས། ང་ཡ་མཚན་ཅན་གྱི་ཆུ་སྲིན་ལ་ཞོན་གྱི་ཡིན་ལབ། གཟུགས་སྟོབས་ཆེ་བའི་ཆུ་སྲིན་དེ་ཙོག་པུར་བསྡད་པས་བུ་མོ་ཆུང་ཆུང་དེ་ཁོ་རང་གི་ཕྱོགས་སུ་ཡོང་བ་མཐོང། ཁོས། ཞིམ་པ་ལ་ཞིམ་པ་ལ། ངས་བུ་མོ་དེ་ཟ་ཐེངས་གཅིག་ལ་ཁྱུར་མིད་བཏང་ཆོག་བསམ། གློ་བུར་དུ་ནམ་མཁའ་ནས། ཤུར་ཤུར་དང་ཆག་ཆག་གི་སྒྲ་གྲགས། དེ་ནི་བྱིའུ་ཀྲ་ཀྲ་རེད། ཁོས་ཞོན་རྩེད་འཁོར་ལོའི་མཐའ་འཁོར་ལ་འཕུར་ལྡིང་བྱེད་བཞིན། བཟང་མོ། བཟང་མོ། གཟབ་གཟབ་བྱོས། ཆུ་སྲིན་དེ་ལ་མ་ཞོན་ཞེས་སྐད་བརྒྱབ། བཟང་མོས་འགྲོ་མཚམས་བཞག་ནས་བལྟས་པས། བྱིའུ་ཀྲ་ཀྲས། དེ་ཤིང་གི་ཆུ་སྲིན་མ་རེད། ཆུ་སྲིན་དངོས་གནས་རེད། ཁོ་རྒྱུག་ཆུའི་ནང་གི་ཆུ་སྲིན་མདོག་ངན་དེ་རེད། ཁོས་ཁྱེད་རང་ཟ་རྩིས་བྱེད་ཀྱི་ཡོད་རེད་ཅེས་སྐད་བརྒྱབ། བཟང་མོ་བྲོས་ཕྱིན། དེ་བཞིན་ཕྲུ་གུ་གཞན་ཚོ་ཡང་བྲོས། བཞོན་རྩེད་འཁོར་ལོར་ལས་ཀ་བྱེད་མཁན་གྱི་མི་རྒན་པ་དེ་ཡང་མཆོང་རྒྱག་བརྒྱབ་ནས་མགྱོགས་པོ་བྲོས། ཁོས་བྱིའུ་ཀྲ་ཀྲ་ལ་དམོད་མོ་རྒྱག་བཞིན་ཁྱ་ར་ཁྱོ་རེ་རྩི་ཤིང་དཀྱིལ་ལ་ཡིབ་པར་ཕྱིན། ད་ང་ཞེ་དྲག་ལྟོགས་ཀྱི་འདུག་ཉུང་མཐར་ཕྲུ་གུ་དྲུག་མ་བཟས་ན་རྒྱགས་ས་མ་རེད་ལབ། གཞིས་གྲོང་གི་ཕྱི་ལ་རྩི་ཤིང་དང་རྩྭ་ལྡུམ་གྱིས་བསྐོར་བའི་ཐང་གཤོང་ཆེན་པོ་སྙིང་རྗེ་མོ་ཞིག་ཡོད། དེ་ལ་སྤྲོ་སྐྱིད་གླིང་ག་ཟེར། དེར་ཤིང་གི་ཅོག་ཙེ་དང་རྐུབ་བཀྱག་རིང་པོ་འགའ་ཤས་ཡོད་ཅིང། དེར་མི་རྣམས་ག་དུས་ཡིན་ན་ཡང་འགྲོ་ཆོག་པ་དང་གླིང་ཁ་ཡང་གཏོང་ཆོག། གཟུགས་སྟོབས་ཆེ་བའི་ཆུ་སྲིན་དེ། སྤྲོ་སྐྱིད་གླིང་ཁར་ཕྱིན་པས། དེར་མི་སུ་ཡང་མེད། ཁོས། ཐབས་ཇུས་བཞི་པ་ཞེས་ཆིག་ལབ་བརྒྱབ། ཁོས་མེ་ཏོག་ཆུན་པོ་སྙིང་རྗེ་མོ་ཞིག་ཅོག་ཙེའི་སྒང་ལ་བསྒྲིགས། ཅོག་ཙེ་དེའི་འགྲམ་གྱི་རྐུབ་བཀྱག་རིང་པོ་ཅིག་ཁྱེར་ནས་རྩྭ་ལྡུམ་གསེབ་ཏུ་སྦས། དེ་ནས་ཁོ་རང་རྐུབ་བཀྱག་རིང་པོ་དེའི་ཚབ་ལ་བསྡད། ཁོས་མགོ་བྲང་ཁོག་འོག་ཏུ་བཅུག་ཤིང་མགོ་བྲང་ཁོག་འོག་ཏུ་བཅུག་ཤིང་ཟ་དགོངས་དག། ཁོས་མགོ་བྲང་ཁོག་འོག་ཏུ་བཅུག་ཅིང་མཇུག་མ་བསྐུམས་ནས་མཐོང་མི་ཐུབ་པ་བྱས། ཁོས་ཁོ་རང་རྐང་པ་བཞི་ཡོད་པའི་ཤིང་གི་རྐུབ་བཀྱག་ངོ་མ་ནང་བཞིན་ཞིག་བཟོས། གང་འཚམ་ནས་བུ་གཉིས་དང་བུ་མོ་གཉིས་ཀྱིས་སླེ་བོའི་ནང་ཁ་ལག་འཁྱེར་ནས་དེར་སླེབས། ཁོ་ཚོ་ཚང་མ་ཁྱིམ་ཚང་གཅིག་ནས་ཡིན་ཞིང་ཨ་མས་ཁོ་ཚོ་གླིང་ཁ་གཏོང་བར་བཏང་བ་རེད། གཅིག་གིས། ང་ཚོ་ཅོག་ཙེ་ག་པར་སྡོད་ཀྱི་ཡིན་ནམ་ཞེས་དྲིས། གཞན་ཞིག་གིས་མེ་ཏོག་སྙིང་རྗེ་མོ་ཡོད་པའི་ཅོག་ཙེ་ལ་བསྡད་ཆོག་ཅེས་བཤད། གཟུགས་སྟོབས་ཆེ་བའི་ཆུ་སྲིན་དེ། ཙི་ཙི་ནང་བཞིན་ཁུ་སིམ་མེར་བསྡད། ཁོས། ཁོ་ཚོ་ངའི་སྒང་ལ་བསྡད་པ་དང་ངས་སྐེ་གཅུས་ཐེངས་གཅིག་ལ་ཚང་མ་བཟས་ཆོག་ཅེས་ཆིག་ལབ་བརྒྱབ། གློ་བུར་དུ་ཤིང་ནགས་གསེང་ནས་ཕྲུ་གུ་ཚོ། ད་ག་སྡོད་ད་ག་སྡོད་ཅེས་སྐད་ཤུགས་ཆེན་པོ་བརྒྱབ། ཕྲུ་གུ་ཚོས་འགྲོ་མཚམས་བཞག་ནས་སྐད་ས་སྐད་གྲགས་སའི་ཕྱོགས་ལ་བལྟས། ཤིང་གི་ཡལ་ག་ཆག་པའི་ཚག་སྒྲ་དང་བཅས། གླང་ཆེན་སྣ་རིང་ཤིང་ནགས་གསེང་ནས་ཐོན། གླང་ཆེན་སྣ་རིང་གིས་ག་རེ་ལབ་ཤག། ཁྱེད་ཚོ་སྡོད་པར་འགྲོ་ས་དེ་རྐུབ་བཀྱག་མ་རེད་དེ་ཆུ་སྲིན་རེད། ཁོས་ཁྱེད་ཚོ་ཟ་རྩིས་བྱེད་ཀྱི་ཡོད་རེད་ཅེས་བཤད། སྣ་རིང་གིས་གཟུགས་སྟོབས་ཆེ་བའི་ཆུ་སྲིན་ཡོད་ས་དེར་རྒྱུག་ཤར་གློད་ནས་ཕྱིན། ཆུ་སྲིན་ཡར་ལངས་པ་དང་གླང་ཆེན་གྱིས་གློག་འཁྱུག་པ་ནང་བཞིན་སྣ་ཞགས་ཀྱིས་ཆུ་སྲིན་གྱི་མཇུག་མ་དེ་ནས་བཟུང་སྟེ་ཡར་བཀྱགས། ནམ་མཁར་ཁྲ་ལེ་ཁྲུ་ལེར་དཔྱངས་པའི་ཆུ་སྲིན་དེས་སྐུ་མཁྱེན་ང་གློད་དང་ང་གློད་དང་ཞེས་སྐད་ངན་ཤོར། སྣ་རིང་གིས་མིན་གློད་ཀྱི་མིན། ང་ཚོས་ཁྱེད་རང་གི་ཐབས་ཇུས་ཞིབ་པོ་གང་ཡིན་ཤེས་ཀྱི་ཡོད་ཅེས་ལབ། སྣ་རིང་གིས་ཆུ་སྲིན་བར་སྣང་ལ་བསྐོར་མགོ་བཙུགས། དང་པོ་ག་ལེ་ག་ལེར་བསྐོར་བ་དང་དེ་ནས་མགྱོགས་སུ་བསྐོར། དེ་ནས་མགྱོགས་སུ་བསྐོར། ད་དུང་དེ་བས་མགྱོགས་སུ་བསྐོར། ཧ་ཅང་མགྱོགས་པོར་བསྐོར། དེ་ནས་གཟུགས་སྟོབས་ཆེ་བའི་ཆུ་སྲིན་དེ་གླང་ཆེན་གྱི་མགོའི་སྟེང་ལ། འཁོར་ལོ་གསལ་ལ་མི་གསལ་ཞིག་འཁོར་བ་ནང་བཞིན་ཆགས། ཧོབ་སྟེ་སྣ་རིང་གིས་ཆུ་སྲིན་གྱི་མཇུག་མ་གློད་དེ་གནམ་ལ་འཕངས་པས། ཁོ་མེ་ཤུགས་འཕུར་མདའ་ནང་བཞིན། མེ་ཤུགས་འཕུར་མདའ་ལྗང་ཁུ་ཆེན་པོ་ཞིག་དང་འདྲ་བར་བར་སྣང་དུ་མཐོ་བོར་ཕྱིན། མཐོ་རུ་ཕྱིན། མཐོ་རུ་ཕྱིན། མགྱོགས་སུ་མགྱོགས་སུ་ཕྱིན། ཆུ་སྲིན་དེ་ཧ་ཅང་མཐོ་བོར་སླེབས་པས་སའི་གོ་ལ་ནི་ནག་ཐིག་ཆུང་ཆུང་ལྟ་བུ་ཞིག་ཏུ་གྱུར། ཆུ་སྲིན་དེ་སིར་སྒྲ་གྲགས། ཧ་ཅང་མཐོ་བའི་བར་སྣང་ལ་སིར་སྒྲ་གྲགས། ཟླ་བ་བརྒལ། སྐར་མ་དང་གཟའ་ཡང་བརྒལ། མཐའ་མ་དེར། སྟོབས་ཤུགས་ཆེ་བའི་ཆུ་སྲིན་དེ་ཧ་ཅང་ཚ་བའི་ཉི་མར་བརྡུངས་པས། བཱང། ཞེས་སྒྲ་ཆེན་པོ་ཞིག་གྲགས་ནས། ཤ་འཐོར་རུས་འཐོར་དུ་གྱུར་པ་རེད། ལ་སེ། ད་རིང་སྒྲུང་འདི་ཏོག་ཙམ་རིང་པོ་འདུག་དུས་རྒྱུན་དང་མ་འདྲ་བས། གཟུགས་སྟོབས་ཆེ་བའི་ཆུ་སྲིན་ཞེས་པ་དེ་ཡིན་སྐར་མ་ཉི་ཤུ་གཅིག་ཕྱིན་སོང་ལྷན་རྒྱས་ཚོ་སྤྲོ་བོ་བྱུང་བའི་རེ་བ་ཡོད་ཐུགས་རྗེ་ཆེ་གནང། ཡང་བསྐྱར་མཇལ་ཆོག།